ལ་སོ་ཨ་ནི་ད་ལེའུ་བདུན་པ། གླང་ཆེན་དཀར་པོ་ཞིག་གི་བྱ་དགའ། ལ་སོ་ད་དེ་ནས་མ། རྒྱལ་སྲས་གཞོན་ནུ་དོན་གྲུབ་དགུང་ལོ་བཅུ་བཞིར་སོན་སྐབས་སོ་སྐྱེ་དགུའི་བདག་མོ་ལ་གཅུང་དགའ་བོ་འཁྲུངས་པས། ཕོ་བྲང་གི་སྐུ་འཁོར་ཚང་མ་དགའ་སྤྲོའི་དཔལ་གྱིས་ཁེངས། གཞོན་ནུ་དོན་གྲུབ་ཀྱང་རང་ཉིད་ལ་གཅུང་པོ་ཞིག་འཁྲུངས་པ་དེའི་དགའ་སྤྲོ་ཚད་མེད་སྐྱེས་ཏེ་ཉིན་ལྟར་རང་གི་སློབ་ཚན་གྲུབ་རྗེས་ཕོ་བྲང་དུ་རྒྱུགས་ནས་གཅུང་དགའ་བོར་གཟིགས་སྐོར་གནང། གཞོན་ནུ་དོན་གྲུབ་ནར་སོན་ཏེ་དོན་གནད་མང་པོ་ཞིག་ལ་ཐུགས་འགན་བཞེས་དགོས་ཀྱི་ཡོད་ནའང། ཁོང་གིས་ལྷས་བྱིན་དང་ལྷན་དུ་གཅུང་དགའ་བོ་ཁྲིད་ནས། ཞབས་འཆམ་ལ་ཡང་ཡང་ཕེབས་ཀྱི་ཡོད། གཞོན་ནུ་དོན་གྲུབ་ལ་མིང་ཆེན་དང་བཟང་ལྡན། ཀིམ་བི་ལ་བཅས་སྤུན་མཆེད་གསུམ་ཡོད་ཅིང། ཁོང་ཚོར་ཡང་ཧ་ཅང་བརྩེ་བ་ཟབ། ཁོང་གིས་རྒྱུན་དུ་སྤུན་མཆེད་དེ་དག་བོས་ཏེ་ཁོང་ཚོ་དང་ལྷན་ཕོ་བྲང་རྒྱབ་རོལ་གྱི་མེ་ཏོག་ལྡུམ་རར་རྩེད་མོ་རྩེ་བཞིན་ཡོད། དེ་དུས་དུས་མཚུངས་སུ་བཙུན་མོ་སྐྱེ་དགུའི་བདག་མོའང་ལྡུམ་རའི་ནང་གི་པདྨའི་མཚེའུའི་འཁྲིས་ཀྱི་ཞབས་བཀྱག་སྟེང་དུ་བཞུགས་ཏེ་རྒྱལ་སྲས་ཚོས་རྩེད་མོ་རྩེ་བཞིན་པར་གཟིགས། དུས་ནམ་ཡིན་ཡང་བཙུན་མོས་མོ་རང་གི་ཞལ་ཏ་མ་རྣམས་ལ་རྒྱལ་སྲས་ཚོར་བཏུང་བ་མངར་མོ་དང་ཞིམ་ཟས་སྣ་ཚོགས་འཁྱེར་ཤོག་གསུངས་པ་ལྟར་ཞལ་ཏ་མ་ཚོས་བཀའ་གསུང་ཇི་བཞིན་སྒྲུབ་ཀྱི་ཡོད། ལོ་རེ་རེ་བཞིན་འདས་པ་ན་རྒྱལ་སྲས་གཞོན་ནུ་དོན་གྲུབ་རང་གི་སློབ་སྦྱོང་ལ་བྱང་ཆུབ་ཅིང་མཁས་པར་གྱུར་ཡོང་གི་ཡོད་སྟབས། ལྷས་བྱིན་གྱི་ཕྲག་དོག་དེ་ལའང། སྦས་སྐུང། བྱེད་རྒྱུ་ཇེ་དཀའ་ནས་ཇེ་དཀའ་རུ་གྱུར། གང་ལྟར་གཞོན་ནུ་དོན་གྲུབ་ཀྱིས་ལུས་རྩལ་སོགས་ཐེ་བའི་རང་གི་སྦྱང་གཞི་ཐམས་ཅད་ལ་འབད་བརྩོན་ཆེར་མི་དགོས་པར་ཁོང་དུ་ཆུད། ལྷས་བྱིན་ལ་མཚོན་ན་གཞོན་ནུ་དོན་གྲུབ་ལས་གཟུགས་སྟོབས་ཆེ་བ་ཡོད་ཀྱང་རྒྱལ་སྲས་ཁོང་ལྷས་བྱིན་ལ་ལྟོས་ཏེ་སྐུ་ལུས་བདེ་མྱུར་ལྡན་ཞིང། གྲུང་ཤ་དོད་པ་ཞིག་ཡོད། ལྷག་པར་གཞོན་ནུ་དོན་གྲུབ་ཨང་རྩིས་ཕྱོགས་ལ་རྣམ་དཔྱོད་མཆོག་ཏུ་ཡངས་པས་སློབ་གྲོགས་རྣམས་ཀྱིས་ཁོང་ལ་བཀའ་འདྲི་ཞུ་གི་ཡོད་པར་མ་ཟད། ཁོང་གིས་ཨང་རྩིས་སློབ་དཔོན། སྲིད་སྒྲུབ་ཀྱིས་ཀྱང་དམིགས་བསལ་གྱི་དུས་ཚོད་བཏོན་ཏེ་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་གཏིང་ཟབ་གཏིང་ཟབ་ཅིང་ཚད་མཐོ་བའི་དྲི་གཞི་ཁག་ལ་དྲི་ལན་གནང་གི་ཡོད། རྒྱལ་སྲས་གཞོན་ནུ་དོན་གྲུབ་རོལ་མོ་འབུད་རྡུང་དཀྲོལ་གསུམ་གྱི་ཐད་ཐུན་མིན་རང་བཞིན་གྱི་མཁས་པར་གྱུར་སྟབས། རྒྱལ་སྲས་ཀྱི་རོལ་མོའི་དགེ་རྒན་དེས་ཁོང་ལ་ཆེས་དཀོན་ལ་རིན་ཐང་བྲལ་བའི་གླིང་བུ་ཞིག་ཀྱང་གནང། ཁོང། དབྱར་གཞུང་གི་དགོང་མོ་རྣམས་སུ་མེ་ཏོག་ལྡུམ་རར་གཅིག་པུར་བཞུགས་ཏེ་གླིང་བུ་གསར་པ་དེ་འབུད་ཀྱི་ཡོད། གླིང་བུ་དེའི་སྒྲ་དབྱངས་ནི་ཆེས་སྙན་ཞིང་འཇེབས་པས། སྐབས་འགར་སྙན་འཇེབས་ཀྱི་སྒྲ་དབྱངས་དེ་ཆེས་ཕུན་སུམ་ཚོགས་ཤིང་བརྗོད་ཡུལ་ལས་འདས་པ་ཞིག་སྟེ་སྒྲ་དབྱངས་ལ་ཉན་མཁན་ཚོའི་སྣང་བར་ཁོང་ཚོའི་མཐོ་ཞིང་ཡངས་པའི་མཁའ་དབྱིངས་ཀྱི་སྤྲིན་དཔུང་སྟེང་དུ་བཏེགས་ནས་འགྲོ་བཞིན་པའི་འགྲོ་བཞིན་པ་ལྟ་བུའི་ཚོར་སྣང་ཡང་སྤྲོད་ཀྱི་ཡོད། དགོང་མོ་ཉི་མ་བཞུད་འགྲོ་བའི་སྐབས་འཆར་ཅན་སྲུ་སྐྱེ་དགུའི་བདག་མོ་ཕྱི་རོལ་དུ་བཞུགས་ནས་རང་གི་སྲས་ཀྱིས་གླིང་བུ་འབུད་པར་ཉན་གྱི་ཡོད། བཙུན་མོས་རྒྱལ་སྲས་ཀྱིས་འབུད་པའི་གླིང་བུའི་སྒྲ་དབྱངས་ལ་རོལ་མྱོང་བྱས་པས་ཐུགས་ཡིད་ཡོངས་སུ་ཚིམས་ཏེ། མོའི་སེམས་ཀྱི་སྤྲོ་སྣང་ཐམས་ཅད་སྒྲ་དབྱངས་དེའི་ནང་དུ་ཐིམ་པར་གྱུར། རྒྱལ་སྲས་གཞོན་ནུ་དོན་གྲུབ་ནར་སོན་པ་ན་ཁོང་གིས་སྤྲོ་ཤུགས་ཆེན་པོས་ཆོས་ལུགས་དང། ལྟ་གྲུབ་ཁག་ལ་སྔར་བས་ཀྱང་ཡིད་སེམས་གཅིག་སྒྲིལ་གྱིས་སྦྱང་བ་གནང། ཁོང་ལ་རིག་བྱེད་ཀྱི་གཞུང་ལུགས་སློབ་ཁྲིད་གནང་ཡོད་སྟབས། དེར་གསུངས་པའི་ཡིད་ཆེས་དང་གསུང་རབ་ཀྱི་དོན་གནད་ལ་ཐུགས་དགོངས་ཟབ་མོ་བཞེས། མ་ཟད་རིག་བྱེད་བཞིའི་ནང་གི་ངེས་བརྗོད་དང་སྲིད་སྲུང་གྱི་གསུང་རབ་གཉིས་ལ་དམིགས་བསལ་གྱི་དོ་སྣང་དང་སྦྱང་བརྩོན་གནང། རྒྱལ་སྲས་དགུང་ན་ཆུང་བའི་སྐབས་སུ་བྲམ་ཟེ་ཚོས་གསུང་རབ་སྒྲོག་སྦྱང་དང་ཆོ་ག་སྒྲུབ་པ་སོགས་གཟིགས་མྱོང་ནའང། ད་ལྟའི་ཆར་ཁོང་གིས་གསུང་རབ་དེ་དག་དེ་དག་ཏུ་བཞུགས་པའི་སྦྱང་གཞིའི་སློབ་ཚན་རྣམས་དངོས་སུ་མྱོང་བཞིན་པའོ། སྐབས་དེར་མི་དམངས་ཀྱིས་བྲམ་ཟེའི་གསུང་རབ་དག་ཧ་ཅང་རྩ་ཆེན་དང་གལ་འགངས་ཆེན་པོར་བརྩིས་ཏེ་གསུང་རབ་དེ་ཚོའི་ཚིག་འབྲུ་རེ་རེ་དང་གདངས་དབྱངས་རེ་རེར་ལྷུན་ལྷུན་ཆགས་ཤིང་རང་བཞིན་དུ་གནས་པའི་འཇིག་རྟེན་འདི་དང་དེར་འཚོ་སྡོད་བྱེད་པའི་འགྲོ་བ་མིའི་བྱ་བཞག་ཐམས་ཅད་ལ་འགྱུར་བ་གཏོང་ཐུབ་པའི་ནུས་པ་ཡོད་པ་དང། རྒྱུ་སྐར་གྱི་འཁོར་ཕྱོགས་དང། ནམ་དུས་ཀྱི་འགྱུར་བ་སོགས་ཀྱང་སྨོན་ལམ་ཞལ་འདོན་དང་མཆོད་སྦྱིན་གྱི་ཆོ་ག་སོགས་ལ་འབྲེལ་བ་ཟབ་མོ་ཡོད་ལ། ཡོད་པ། དེ་བཞིན་ལྷ་དང་མིའི་ཁམས་ཀྱི་གསང་བ་ལྐོག་གྱུར་གྱི་རིགས་དག། དྲང་སྲོང་ཚོ་ཁོ་ནའི་སྤྱོད་ཡུལ་ཡིན་པ་དང། ཁོ་ཚོས་ཞལ་འདོན་དང་ཆོ་ག་བསྒྲུབས་ཏེ་རང་བྱུང་གི་འཇིག་རྟེན་དང་མི་ཡུལ་དེར་ཚུལ་དང་མཐུན་པའི་བང་རིམ་བསྒྲིགས་ནས། བསྒྲིགས་ནུས་པར་ངོས་འཛིན་བྱེད་ཀྱི་ཡོད། གཞོན་ནུ་དོན་གྲུབ་ལ་འཇིག་རྟེན་ཁམས་འདི་མཆོག་གི་སྐྱེས་བུ་ཞིག་སྟེ། ཚངས་པའམ་སྐྱེས་བུ་ལས་སྤྲོས་པ་ཡིན་པ་དང། སྤྱི་ཚོགས་ཀྱི་རིགས་རུས་ཐམས་ཅད་འཇིག་རྟེན་བཀོད་པ་པོའི་སྐུ་ལུས་ཀྱི་ཆ་ཤས་སྣ་ཚོགས་ནས་གྲུབ་པ་རེད་ཅེས་སློབ་ཁྲིད་ཞུས་ཡོད། སྐྱེ་བོ་ཚང་མའི་རྒྱུད་ལ་འཇིག་རྟེན་བཀོད་པ་པོའི་ཆ་ཤས་རེ་རེ་ཡོད་པའི་ཆ་ཤས་དེས་སྐྱེ་བོ་ཚང་མའི་རྩོམ་གཞི་སྟེ་བདག་གམ་སྲོག་གྲུབ་པ་ཡིན་ཞེས་ཟེར། དེ་ལྟར་གཞོན་ནུ་དོན་གྲུབ་ཀྱིས་བདུད་རྩི་ཐོ་བདུད་རྩི་ཐིག་རླུང་སོགས་བྲམ་ཟེའི་གཞུང་ལུགས་རྣམས་ལའང་དོ་གལ་ཆེན་པོས་སྦྱང་བ་གནང། དགེ་རྒན་ཚོས་གཞོན་ནུ་དོན་གྲུབ་ལ་སྲོལ་རྒྱུན་གྱི་བཤད་པ་གང་ཡོད་བརྒྱུད་སྤྲོད་བྱས་ཏེ་དཔེ་ཁྲིད་ཞུ་རྒྱུའི་ཐུགས་འདོད་ཡོད་ནའང་རྒྱལ་སྲས་དང་ཁོང་གི་སློབ་གྲོགས་ཚོས་ནམ་ཡིན་ཡང་དེ་ལས་ལྡོག་པའི་དྲི་བ་འགོད་ཀྱི་ཡོད་སྟབས། དགེ་རྒན་རྣམ་པས་སྐབས་དེ་དུས་སྐབས་དེ་དུས་ཀྱི་བསམ་ཚུལ་ལས་འཕྲོས་ཏེ་དྲིས་ལན་མི་གནང་ཀ་མེད་བྱུང་ཞིང། དེ་ལྟར་དྲིས་ལན་གནང་ཚེ་སྲོལ་རྒྱུན་གྱི་བཤད་ཚུལ་དང་འགལ་འགྲོ་གི་ཡོད། སློབ་གྲྭའི་གུང་གསེང་སྐབས་ཀྱི་ཉིན་དེ་ཉིན་དེ་གའི་རིང་གཞོན་ནུ་དོན་གྲུབ་ཀྱིས་སློབ་གྲོགས་ཚོར། སྐུལ་སློང་གནང་སྟེ་རྒྱལ་སར་ཡོད་པའི་ཡོངས་གྲགས་ཀྱི་མཆོད་གནས་དང་བྲམ་ཟེ་ཚོར་མཇལ་འཕྲད་ཀྱིས་དོན་གནད་དེ་ཚོའི་སྐོར་ལ་བགྲོ་གླེང་དང་གྲོས་བསྡུར་ཞུས་ཏེ། རྩོད་སྒྲུབ་བྱས་པའི་ཉེར་ལེན་གྱིས་གཞོན་ནུ་དོན་གྲུབ་ཀྱིས་རྒྱལ་ཕྲན་དེར་ཆེས་ཡང་དག་ཅིང་ལྷག་མེད་པར་ལྷད་མེད་པར་རློམ་པའི་བྲམ་ཟེ་ཚོའི་དབང་ཚད་ལ་ངོ་རྒོལ་གྱི་ལས་འགུལ་སྤེལ་མཁན་མི་ཉུང་བ་ཞིག་ཡོད་པའང་རྟོགས། བྲམ་ཟེའི་དབང་ཚད་ལ་ངོ་རྒོལ་གྱི་ལས་འགུལ་སྤེལ་མཁན་དག་ནི། འདོད་བློ་མ་ཁེངས་པའི་ཡུལ་མི་དཀྱུས་མ་ཙམ་ཞིག་མ་ཡིན་པར་སྤྱི་ཚོགས་ལ་འགྱུར་བ་གཏོང་འདོད་ཡོད་པའི་བྲམ་ཟེ་ཚོའི་ནང་ལའང་ཡོད། གཞོན་ནུ་དོན་གྲུབ་ལ་ཡུལ་དེའི་དབུལ་ཕོངས་ཀྱི་ཕྲུ་གུ་མང་དག་ཅིག་ཕོ་བྲང་ནང། ཕོ་བྲང་ནང་མའི་སྤྲོ་ཚོགས་སུ་མགྲོན་འབོད་བྱེད་ཆོག་པ་དང། སྐབས་འགར་ཁོང་ཕོ་བྲང་མཐའ་སྐོར་གྱི་གྲོང་གསེབ་ཆུང་ངུ་དག་ཏུ་གཟིགས་སྐོར་ལ་ཕེབས་རྒྱུའི་ཆོག་མཆན་ཐོབ་པ་ནས་བཟུང་ཕོ་བྲང་ཕྱི་ལ་ཕེབས་པའི་དུས་ཡུན་ནང། དུས་ནམ་གྱི་ཚེ་ནའང་ཁོང་གིས་ན་བཟའ་དཀྱུས་མ་མནབས་ཏེ་ཡུལ་མི་ཚོར་ཐད་ཀར་བཀའ་མོལ་གནང་གི་ཡོད་སྟབས། ཁོང་གིས་ཕོ་བྲང་ནང་ནས་ནམ་ཡང་ཤེས་མ་ཐུབ་པའི་ཤེས་བྱའམ་གནས་ལུགས་མང་དག་ཅིག་མཁྱེན། ལྷ་ཆེན་ཚངས་པ་དང་ཁྱབ་འཇུག་དབང་ཕྱུག་བཅས་བྲམ་ཟེའི་ལུགས་ཀྱི་ལྷ་ཆེན་རྣམ་གསུམ་ལ་ཡུལ་མི་ཚོས་བཀུར་སྟི་རིམ་གྲོ་དང་ཕྱག་མཆོད་བྱེད་དགོས་ཀྱི་ཡོད་པ་སྔོན་ཚུད་ནས་མཁྱེན་གྱི་ཡོད་ནའང་ཐེངས་འདིར་དེའི་སྟེང་དུ་ཡུལ་མི་ཚོས་བྲམ་ཟེ་དག་གི་གཡོ་བྱུས་ལ་བརྟེན་པའི་གདུག་རྩུབ་དང་གཉའ་གནོན་འོག་གཉའ་གནོན་མྱོང་བཞིན་པའང་མཁྱེན། དཔེར་ན་ཕྲུ་གུ་སྐྱེས་སྐབས་དང་གཉེན་སྒྲིག་གི་མཛད་སྒོ་དེ་བཞིན་ཤི་བོའི་གཤིན་ཆོག་བསྒྲུབ་རྒྱུ་སོགས་ལ་ཡུལ་མི་རྣམས་ཇི་ཙམ་གྱིས་དབུལ་ཕོངས་ཡིན་མིན་ལ་མ་ལྟོས་པར་ཁོང་རྣམས་ཀྱིས་བྲམ་ཟེ་ཚོར་གསོལ་རས་འབུལ་རྒྱུ་དང་དངུལ་དངོས་འབུལ་རྒྱུ། དེ་བཞིན་སོ་སོའི་གཟུགས་པོའི་སྟེང་ནས་ཀྱང། ངལ་རྩོལ་གྱི་མཆོད་པ་འབུལ་དགོས་པ་སོགས་མདོར་ན་བྲམ་ཟེ་དག་གིས་གང་གསུངས་པ་རྣམས་སྒྲུབ་དགོས་ཀྱི་ཡོད། སྐབས་ཤིག་རྒྱལ་སྲས་གཞོན་ནུ་དོན་གྲུབ། རྩྭ་ཁང་ཞིག་བརྒྱུད་ནས་ཕེབས་སྐབས་རྩྭ་ཁང་ནས་མྱ་ངན་གྱི་ངུ་སྐད་ཞིག་ཐོས་པར། ཁོང་དངངས་འཚབ་ལངས་ཏེ་ལྷས་བྱིན་ལ་སྨྲས་པ། ཁྱོད་རྩྭ་ཁང་དུ་ཕྱིན་ནས་གནད་དོན་ཅི་ཞིག་ཡིན་མིན་རྟོག་ཞིབ་གྱིས་དང་ཞེས་མངགས་པར་རྒྱལ་སྲས་ཀྱིས་ཁྱིམ་ཚང་དེའི་ཁྱིམ་བདག། མི་རིང་བའི་སྔོན་ཙམ་ལ་འདས་གྲོངས་སུ་ཕྱིན་པའི་གནས་ཚུལ་མཁྱེན། ཁྱིམ་ཚང་དེ་ནི་ཧ་ཅང་གི་དབུལ་ཕོངས་ཐབས་རྡུགས་ཤིག་སྟེ་ཁྱིམ་དེའི་སྐྱེས་དམན་དང། ཕྲུ་གུ་ཚོ་སྐམ་ལ་རིད་ཅིང་ཉམ་ཐག་པ་དང་གྱོན་གོས་རྣམས་ཀྱང་སྲབ་རལ་དུ་ཕྱིན་འདུག་པར་མ་ཟད་ཁང་པའི་མཐའ་ཟུར་ཀུན་ནས་རྡིབ་སྐྱོན་ཤོར་ཏེ་ལོག་ལ་ཁད་དུ་གྱུར་འདུག་པ་ཞིག་གོ། ད་དུང་ཁོང་གིས་ཁྱིམ་ཚང་དེའི་གནས་ཚུལ་གཞན་ཞིག་མཁྱེན་པ་ནི། གྲོངས་མ་ཐག་པའི་ཁྱིམ་བདག་དེས་རང་ཉིད་ཀྱི་ཐབ་ཚང་ཉམས་གསོ་བྱེད་པར་འདོད་ནས་དེའི་སྔོན་ཙམ་དེར་ས་ཆོག་གི་ཆོ་ག་སྒྲུབ་སླད་བྲམ་ཟེ་ཞིག་ལ་ཆོ་ག་སྒྲུབ་རྒྱུའི་སྙན་སེང་ཕུལ། འོན་ཀྱང་ཆོ་ག་མ་གྲུབ་པའི་སྔོན་དུ་བྲམ་ཟེ་དེས་བཙན་བཀའ་བཏང་སྟེ་བྲམ་ཟེ་ཁོ་རང་གི་ཆེད་དུ་ཁྱིམ་བདག་དེར་ཉིན་ཤས་རིང་བྲག་རྡོ་ཆེན་པོ་ཞིག་སྐྱེལ་འདྲེན་དང་ཤིང་སྡོང་གཏུབ་ཏུ་བཅུག། ལས་ཀ་བྱེད་བཞིན་པའི་སྐབས་ཁྱིམ་བདག་དེར་ནད་གཞི་ཞིག་ཕོག་སྟབས་བྲམ་ཟེ་དེས་ཁོ་རང་ཁྱིམ་དུ་ལོག་བཅུག་ནའང། ལམ་ཕྱེད་ཙམ་ལ་སླེབས་སྐབས་ཁྱིམ་བདག་དེ་ཁ་སྦུབ་ཏུ་འགྱེལ་ནས་འདས་གྲོངས་སུ་ཕྱིན། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་བསམ་གཞིགས་མཐིལ་ཕྱིན་གནང་བའི་གྲུབ་དོན་དུ། ཁོང་གིས་ཚངས་པའི་གཞུང་ལུགས་ཀྱི་གཞི་རྩའི་ལྟ་གྲུབ་འགར་དྲི་རྩད་གནང་རྒྱུའི་དབུ་ཚུགས། དེ་ཡང་ཁོང་གིས་རིག་བྱེད་ཟེར་བ་དེ་བྲམ་ཟེ་བའི་རིགས་ཁོ་ནར་དབང་བའི་ཐུན་མིན་ཁེ་གཙང་ཅན་ཞིག་ཡིན་མིན་དང་ཚངས་པ་ནི་དངོས་འབྲེལ་འཇིག་རྟེན་འདིའི་ཆེས་བླ་ན་མེད་པའི་དབང་སྒྱུར་མཁན་པོ་དེ་ཡིན་མིན་དེ་བཞིན་ཞལ་འདོན་སྨོན་ལམ་དང་ཆོ་ག་ཕྱག་ལེན་སོགས་ལ་རང་ངོས་ནས་བླ་མེད་བླ་མེད་ཀྱི་ནུས་མཐུ་ཡོད་པ་ཞིག་ཡིན་མིན་སྐོར་འདྲི་རྩད་གནང། སོ་སོའི་ལྟ་གྲུབ་ལ་ཐུག་དུས་དེ་མ་ཐག་ཁ་གཏད་དུ་ལངས་འོང་བའི་བྲམ་ཟེ་ཚོ་དང་ཁོ་ཚོའི་ཆོས་བྱེད་སློབ་དཔོན་དག་ལ་རྒྱལ་སྲས་གཞོན་ནུ་དོན་གྲུབ་སྙིང་རྗེ་གཏིང་ནས་འཁྲུངས། རྒྱལ་སྲས་ཁོང་གིས་རིག་བྱེད་སྐོར་ལ་སྦྱངས་པའི་དོ་སྣང་དེ་ནམ་ཡང། ཡང་ལྷོད་མ་མྱོང་ཞིང་རིག་བྱེད་སྐོར་གྱི་འཛིན་གྲྭར་ཕེབས་རྒྱུ་དང། བགྲོ་གླེང་ལ་བྱོན་རྒྱུ་སོགས་སློབ་ཐུན་གཅིག་ཀྱང་ཆད་མྱོང་མེད་པར་མ་ཟད་ཁོང་གིས་སྐད་ཡིག་དང་རྒྱལ་རབས་ལོ་རྒྱུས་སོགས་ལའང་སྦྱང་བ་ལྷོད་མེད་མཛད་དེ་སློབ་སྦྱོང་མཐར་སྐྱེལ་གནང། མཐར་སྐྱེལ་གནང། གཞོན་ནུ་དོན་གྲུབ་ནི་རྣལ་འབྱོར་པ་དང་རབ་ཏུ་བྱུང་རབ་ཏུ་བྱུང་བ་ཚོར་མཇལ་འཕྲད་ཀྱིས་བགྲོ་གླེང་གནང་རྒྱུར་ཐུགས་མོས་ཧ་ཅང་ཆེ་ནའང་ཁོང་གི་ཡབ་ཆེན་མཆོག་གིས་གང་ཐུབ་ཀྱིས་བཀག་འགོག་གནང། འོན་ཀྱང་རྒྱལ་སྲས་ཀྱིས་སྤྲོ་གསེང་དང་འཆམ་འཆམ་སོགས་ལ་ཞལ་གཡར་ཏེ་རབ་ཏུ་བྱུང་བ་ཚོར་མཇལ་ཐབས་ཀྱི་རེ་བ་དང་འབད་བརྩོན་གནང་གི་ཡོད། རབ་ཏུ་བྱུང་བ་དང་རྣལ་འབྱོར་པ་དག་གིས་རྒྱུ་ནོར་ལོངས་སྤྱོད་དང་སྤྱི་ཚོགས་ཀྱི་སྙན་གྲགས་ཆེ་ཆུང་ལ་ནམ་ཡང་དོ་སྣང་དང་ཐོབ་འདོད་མི་བྱེད་མཁན་ཏེ་ནུས་སྟོབས་དང་ཁེ་དབང་ལ་འགྲན་རྩོད་བྱེད་པའི་བྲམ་ཟེའི་རིགས་དང་གཏན་ནས་མི་འདྲ་བར། ཁོ་ཚོས་འཁོར་བའི་སྡུག་བསྔལ་དང་སེམས་ཁྲལ་གྱི་མྱ་ངན་སོགས་འཁོར་བའི་འཁོར་བའི་འཆིང་ཐག་རྩད་ནས་བཅད་དེ། ཐར་པའི་གོ་འཕང་ཐོབ་སླད་འཇིག་རྟེན་གྱི་བྱ་གཞག་བློས་གཏོང་བ་དང། རིག་བྱེད་ཀྱི་གྲུབ་དོན་ཤེས་ཆེད་བྲམ་ཟེའི་གཞུང་ལུགས་ལའང་སློབ་སྦྱོང་གནང་གི་ཡོད། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ཤཱཀྱའི་རྒྱལ་ཕྲན་གྱི་ནུབ་ཕྱོགས་ཀོ་ས་ལའི་རྒྱལ་ཁོངས་དང། ལྷོ་ཕྱོགས་དབུས་འགྱུར་འཆང་གི་ཕྱོགས་རྣམས་སུ་རྣལ་འབྱོར་པ་མང་དག་ཅིག་བཞུགས་ཡོད་པ་མཁྱེན་གྱི་ཡོད་སྟབས། ཁོང་གི་ཐུགས་རེ་ལ་ནམ་ཞིག་རང་ཉིད་ས་ཕྱོགས་དེ་དག་ཏུ་བྱོན་རྒྱུའི་གོ་སྐབས་ཐོབ་སྟེ་རྣལ་འབྱོར་པ་དེ་ཚོར་མཇལ་འཕྲད་ཀྱིས་སློབ་སྦྱོང་མཐིལ་ཕྱིན་བྱེད་རྒྱུ་བྱུང་ན་ཅི་མ་རུང་སྙམ་དུ་དགོངས་སོ། ཡབ་རྒྱལ་པོས་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་མངོན་འདོད་གང་ཡིན་མཁྱེན་གྱི་ཡོད་སྟབས་རྒྱལ་སྲས་ཀྱིས་ནམ་ཞིག་ཕོ་བྲང་བསྐྱུར་ཏེ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་དབྱུང་མི་ཡོང། ངམ། སྙམ་པའི་དངངས་སྐྲག་གིས། ཁོང་གིས་རང་ཉིད་རང་ཉིད་ཀྱི་གཅུང་པོ་སྟེ་ལྷས་བྱིན་དང་ཀུན་དགའ་བོ་གཉིས་ཀྱི་ཡབ། བདུད་རྩི་ཟས་ལ། བདུད་རྩི་ཟས་ལ་འདི་ལྟར་གསུངས། ཀོ་ས་ལའི་རྒྱལ་ཕྲན་གྱིས་ང་ཚོའི་མངའ་ཁོངས་ལ་སྔོན་ཚུད་ནས་མིག་གཟེར་ཏེ་བལྟས་འདུག་པས་ང་ཚོས་སོ་སོའི་རྒྱལ་ཕྲན་གྱི་ཁེ་དབང་ལ་སྲུང་སྐྱོབ་བྱེད་སླད། གཞོན་ནུ་དོན་གྲུབ་དང་ལྷས་བྱིན་སོགས་འདྲ་བའི་རྩལ་སྟོབས་ཆེ་བའི་གཞོན་ནུ་མང་དག་ཅིག་ངེས་པར་དུ་སྐྱེད་སྲིང་བྱེད་དགོས། དེ་མིན་དྲང་སྲོང་ཉོན་མོངས་མེད་ཀྱིས་ལུང་བསྟན་གནང་བ་བཞིན་གཞོན་ནུ་དོན་གྲུབ་ཀྱིས་རབ་བྱུང་བསྒྲུབ་རྒྱུའི་ཐག་གཅོད་གནང་མི་ཡོང་ངམ་སྙམ་ན་བཟོད་གླགས་མེད་པའི་ཞེད་སྣང་སྐྱེ་གི་འདུག་གལ་ཏེ་གཞོན་ནུ་དོན་གྲུབ་དེ་ལྟར་ཕེབས་ཚེ་ལྷས་བྱིན་ཡང། ཁོང་གི་རྗེས་སུ་འབྲངས་ནས་འགྲོ་རྒྱུ་ཡིན་པ་ཐག་གིས་ཆོད། ཁོ་ཚོ་ཕོ་བྲང་གི་ཕྱི་རོལ་དུ་ཕེབས་ཏེ་རྣལ་འབྱོར་པ་དག་ལ་མཇལ་འདོད་ཅི་ཙམ་གནང་གི་ཡོད་མེད་ཁྱེད་ཀྱིས་མཁྱེན་པ་མ་སོང་ངམ་ཞེས་ཞུས་པར། བདུད་རྩི་ཟས་རྒྱལ་པོས་ཟས་གཙང་མའི་སྐད་ཆ་དེར་ཧང་སངས་ཏེ་ཡུད་ཙམ་རིང་ཐུགས་བསམ་བཞེས་རྗེས་ཞུས་པ། ཁྱེད་ཀྱིས་ང་ལ་འདི་ལྟར་བཀའ་འདྲི་གནང་ཚེ་ངའི་བསམ་པར་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་བཙུན་མོ་ཞིག་ཁབ་ཏུ་བསུ་རྒྱུའི་དུས་ལ་བབ་འདུག་སྙམ། ཁོང་ལ་དབུ་འཁོར་སའི་བཟའ་ཟླ་ཞིག་བྱུང་ན་ཁོང་རབ་ཏུ་དབྱུང་འདོད་ཀྱི་འདུན་པ་རང་བཞིན་གྱིས་དོར་འགྲོ་གི་རེད་སྙམ་ཞེས་རྒྱལ་པོ་ཟས་གཙང་མའི་སྙན་དུ་ཤུབ་བུར་ཞུས་པར། རྒྱལ་པོས་ཀྱང་འཐད་པའི་བརྡ་ལ་མགོ་ལྕོག་རྡེབ་ཙམ་རྡེབ་ཙམ་གནང། ཉིན་དེའི་མཚན་མོར་ཡབ་རྒྱལ་པོས་རང་གི་དགོངས་ཚུལ་དེ་བཙུན་མོ་སྐྱེ་དགུའི་བདག་མོར་གསུངས་པར། བཙུན་མོས་ཀྱང་མོས་མཐུན་ཞུས་ཏེ། འབྱུང་ལ་ཉེ་བའི་རྒྱལ་སྲས་ཀྱི་གཉེན་སྒྲིག་གི་མཛད་སྒོར་གྲ་སྒྲིག་ཞུ་རྒྱུའི་དང་བླངས་ཞུས། དེའི་སྔོན་ཙམ་དེར་སྐྱེ་དགུའི་བདག་མོར་མཛེས་དགའ་ཟེར་བའི་སྲས་མོ་ཞིག་ཀྱང་འཁྲུངས། དེ་ནས་རིང་པོར་མ་ཐོགས་པར་ཡབ་རྒྱལ་པོས་རྒྱལ་ཕྲན་དེའི་གཞོན་ནུ་ཕོ་མོ་མང་དག་ཅིག་བསྡུ་སྐོང་གིས་མཚན་ཚོགས་ཤིག་གོ་སྒྲིག་གནང་བར། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱང་སྤྲོ་སེམས་འཁོལ་བའི་ངང་རོལ་དབྱངས་དང་ལུས་རྩལ་འགྲན་བསྡུར་གྱི་རྩེད་རིགས་དེ་བཞིན་དུས་ཐུང་གི་འགྲུལ་བཞུད་སོགས་ལ་ཞུགས་ཏེ་ཁོང་གིས་ན་གཞོན་ཕོ་མོ་མང་དག་ཅིག་ལ་གསར་དུ་གྲོགས་འདྲིས་གནང། ཡབ་རྒྱལ་པོ་ཟས་གཙང་མར་མཚན་ལ་བདུད་རྩི་མ་ཞེས་པའི་སྲིང་མོ་ཞིག་ཡོད་ཅིང། ཁོང་གི་ཁྱོ་ག་ནི་ཡུལ་ལྷས་བསྟན་གྱི་རྒྱལ་པོ་སྟེ་མཚན་ལ་ལག་ན་བེ་ཅོན་བྱ་བ་ཁོང་ཡིན། ཁོང། ཁྱོ་ཤུག་གཉིས་ལ་ལྷས་བསྟན་གྱི་རྒྱལ་ས། སྒྲ་སྒྲོག་ཏུ་བཞུགས་གནས་ཡོད་པར་མ་ཟད་སེར་སྐྱའི་གཞི་རུའང། སེར་སྐྱའི་སེར་སྐྱའི་གཞི་རུའང་དེ་མཚུངས་བཞུགས་གནས་ཡོད། ཤཱཀྱའི་རིགས་རྒྱུད་དང་ལྷས་བསྟན་གྱི་རིགས་རྒྱུད་གཉིས། རོ་ཧི་ཀ་ཞེས་པའི་ཆུ་བོ་དེའི། ཕར་ཕྱོགས་ཚུར་ཕྱོགས་སུ་ཆགས་ཡོད་ལ། ཁོང་ཚོའི་ཡུལ་མི་རྣམས་ཀྱང་མི་རབས་མང་པོའི་བར་ཕན་ཚུན་ལ་སེམས་ཐག་ཉེ་བོའི་ངང་གནས་ཤིང། རྒྱལ་ས་གཉིས་ཀྱི་བར་དུ་ཉིན་ལམ་གཅིག་གིས་ཆོད་པ་ཞིག་གོ། སོ་སྐྱེ་དགུའི་བདག་མོས་ཡུལ་ལྷས་བསྟན་གྱི་རྒྱལ་པོ་དང་ཁོང་གི་བཙུན་མོ་གཉིས་ལ་རེ་སྐུལ་ཞུས་དོན་ལྟར་མོས་མཐུན་གནང་བས་དམག་སྦྱོང་སྒྱུ་རྩལ་གྱི་འགྲན་བསྡུར་དེ་ཀོ་ནོའུ་ཞེས་པའི་མཚེའུའི་འགྲམ་གྱི་ཡངས་ཤིང་རྒྱ་ཆེ་བའི་ཞིང་ཁ་དེར་ཚུགས་རྒྱུའི་གོ་སྒྲིག་གནང། དེ་ནས། རྒྱལ་སྲིད། དེ་ནས་རྒྱལ་པོ་ཟས་གཙང་མས་རང་གི་རྒྱལ་ཕྲན་གྱི་གཞོན་སྐྱེས་ཚོར་བློ་སྟོབས་སྤེལ་ཏེ་ཁོང་ཚོའི་འཐབ་འཛིང་སྒྱུ་རྩལ་གྱི་ནུས་སྟོབས་དང་དཔུང་ཤུགས་གོང་ནས་གོང་དུ་འཕེལ་སླད་རྒྱལ་པོ་སྐུ་ངོ་མས་རྩེད་སྣ་དེ་དག་གཙོ་སྐྱོང་གནང། རྒྱལ་ཕྲན་དེའི་གཞོན་སྐྱེས་ཕོ་མོ་ཚང་མ་སྐབས་དེའི་རྩེད་འགྲན་གྱི་སྤྲོ་ཚོགས་དེར་མཉམ་ཞུགས་བྱེད་རྒྱུའི་མགྲོན་འབོད་བྱས། གཞོན་ནུ་གཞོན་ནུ་མ་གཞོན་ནུ་མ་ཚོ་ལུས་རྩལ་འགྲན་བསྡུར་གྱི་རྩེད་རིགས་ནང་དངོས་སུ་ཞུགས་མེད་ནའང་ཕོ་གཞོན་རྣམས་ལ་བློ་སྟོབས་སྤེལ་སླད། མོ་རང་ཚོས་བསྔགས་བརྗོད་དང་དགའ་བསུའི་ཐལ་མོ་ཤག་ཤག་ཏུ་བརྡབས། ལག་ན་བེ་ཅོན་དང་བཙུན་མོ་བདུད་རྩི་མ་གཉིས་ཀྱི་སྲས་མོ། གྲགས་འཛིན་མས། རྩེད་འགྲན་ལ་ཕེབས་པའི་སྐུ་མགྲོན་ཚོར་སྣེ་ལེན་ཞུ་རྒྱུའི་འགན་ཁུར། མདོར་ན་སྲས་མོ་ཁོང་ནི་མཛེས་ཤིང་ཡིད་དུ་འོང་བ་ལ། འཇོ་སྒེག་ཕུན་སུམ་ཚོགས་པའི་མཛངས་མ་ཞིག་སྟེ་ཁོང་གི་མཛེས་སྡུག་ནི་མ་བཅོས་ལྷུག་པར་བཞད་པའི་རང་མདངས་གསར་པ་ཞིག་གོ། གཞོན་ནུ་དོན་གྲུབ་ཀྱིས་མདའ་རྩེད་དང་གྲི་རྩལ། དེ་བཞིན་དུ། རྟ་རྒྱུག་དང། གྱད་པའི་འདེགས་རྩལ་སོགས། ཐེ་བའི་རྩེད་སྣའི་འགྲན་བསྡུར་ཐམས་ཅད་ལ་ཨང་དང་པོའི་བྱ་དགའ་ཐོབ་པར་བརྟེན། གྲགས་འཛིན་མས་གཞོན་ནུ་དོན་གྲུབ་ལ་གླང་ཆེན་དཀར་པོ་ཞིག་ལེགས་སྐྱེས་སུ་ཕུལ་ཏེ། མོའི་མགོ་བོ་དུད་ཅིང་ཕྱག་ཟུང་ཐལ་མོ་སྦྱར་ནས་ཞི་ཞིང་དུལ་བའི་ངང། སྐད་ངག་ལྷོད་པོས་ཞུས་པ། རྒྱལ་སྲས་རིན་པོ་ཆེ། ཁོ་མོས་ཁྱེད་ཀྱི་རྒྱལ་ཁ་དེར་འོས་འཚམས་ཀྱི་ལེགས་སྐྱེས་ཕུལ་བའི་གླང་ཆེན་དཀར་པོ་འདི་བཞེས་སུ་གསོལ། འདི་ངས་སེམས་གཏིང་ནས་ཁྱེད་ལ་རྟེན་འབྲེལ་མཚོན་ཆེད་དུ་ཕུལ་བ་ལགས་ན་ཅིས་ཀྱང་བཞེས་པར་ཞུ། ཞེས་ཞུས། སྲས་མོ་ཁོང་གི་མ་བཅོས། མ་བཅོས་རང་ཆས་སུ་མངའ་བའི་སྤྱོད་ལམ་དང་ཞི་ཞིང་དུལ་ལ་ཡིད་དུ་འོང་བའི་གྱོན་ཆས་མནབས་པའི་རྣམ་པ་དག་ནི་ཅི་འདྲའི་མཛེས་སྡུག་ལྡན་པ་ཞིག་རེད་ཨང། ཁོང་གི་ཞལ་ནས་འཛུམ་མདངས་དེའང་ཕྱེད་ཙམ་ཞལ་ཁ་ཕྱེ་བའི་མེ་ཏོག་པད་མ་ལྟར་ཅི་འདྲའི་གསར་དྭངས་ཀྱི་རང་བཞིན་ཅན་ཞིག་རེད། དེ་ནས་གཞོན་ནུ་དོན་གྲུབ་ཀྱིས་དབུ་ནང་དུ་དུད་ཅིང་གསུང་ངག་ལྷོད་པོའི་སྒོ་ནས། སྲས་མོ་ལགས་བཀའ་དྲིན་ཆེ། ཞེས་གསུངས་སོ། ལྷས་བྱིན་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱི་སྐུ་རྒྱབ་ཏུ་ལངས་འདུག་ཅིང། རྩེད་འགྲན་ཁྲོད་ཨང་གཉིས་པ་ལས་ཐོབ་མེད་སྟབས་སེམས་མ་སྐྱིད་པ་ཡོད་ཁར་གྲགས་འཛིན་མས་ལྷས་བྱིན་ལ་དོ་སྣང་ཙམ་ཡང་མ་གནང་བ་དེས་ལྷས་བྱིན་ཁོང་ཁྲོ་གཏིང་ནས་ལངས་ཏེ་གླང་ཆེན་གྱི་སྣ་ཞགས་ལ་སྦར་འཇུ་བྱས་ཤིང། གནག་སེམས་དྲག་པོས་གླང་ཆེན་ལ་ལན་གཅིག་གཞུས་པར་གླང་ཆེན་གྱིས་ན་ཟུག་མ་བཟོད་པར་པུས་མོ་ཐང་ལ་བཙུགས་པར། རྒྱལ་སྲས་ཀྱིས་ལྷས་བྱིན་ལ་གཟིགས་ཏེ་གཅུང་པོ། ཁྱོད་ཀྱི་བྱེད་སྟངས་འདི་ཚད། བྱེད་སྟངས་འདི་ཚད་ལས་བརྒལ་བའི། ཁྲོ་གཏུམ་གྱི་བྱ་སྤྱོད་རེད། ཅེས་གསུངས་ཏེ་གླང་ཆེན་གྱི་སྣ་ཞགས་ལ་ཕྱག་གིས་བྱིལ་བྱིལ་གནང་ཞིང་གསུང་ངག་འཇམ་པོས་བྱམས་པོ་གནང། དེ་ཙམ་ན་གླང་ཆེན་ག་ལེར་ཡར་ལངས་ཏེ་རྒྱལ་སྲས་ལ་མགོ་བོ་དུད་ནས་གུས་ཞབས་བྱས་པར། ལྟད་མོ་བ་རྣམས་ཀྱིས་ལག་ཟུང་གིས་ཐལ་མོའི། ཁྲོད་ནས་དགའ་བསུའི་སྐད་སྒྲ་གྲགས་སོ། དེ་ནས་རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་གླང་ཆེན་བཅིབས་ཏེ་རྒྱལ་ཁའི་མཛད་སྒོ་དབུ་འཛུགས་གནང། གླང་རྫིས་ལམ་ཁྲིད་ཞུས་ཤིང་རྒྱལ་སྲས་ཀྱིས་གླང་ཆེན་དཀར་པོ་ལ་བཅིབས་ཏེ་སེར་སྐྱའི་གཞི་ཡི། རྒྱལ་ས་ལ་སྐོར་བ་བྱས་ནས་བྱོན་པར་ཡུལ་མི་ཚོས་དགའ་བསུའི་སྐད་འབོད་བྱས། གྲགས་འཛིན་མ་ནི་ཁོ་ཚོའི་ཟུར་ཞིག་ན་བརྗིད་ཉམས་ལྡན་པའི་ངང་ག་ལེར་བྱོན་བཞིན་མཆིས། ལགས་སོ། ལེའུ་བདུན་པ་དེ་རུ་གྲུབ་པ་རེད།